ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུད་ཅིང་འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ་ཉིད་ཀྱི་རྟོགས་པ་གཞན་ལ་སྤོ་མིན་ཏེ་ཆོས་ཉིད་བདེན་པ་བསྟན་པས་གྲོལ་བར་འགྱུར་ཅེས། བདག་ཅག་གི་སྟོན་པ་མཉམ་མེད་ཤཱཀྱའི་རྒྱལ་པོས་དེ་ལས་པའི་སེམས་ཅན་གྱི་དོན་མི་མཛད་པ་རེད། དུག་ཆུའི་དཀར་ཆ་གཙིགས་ལ་ཡང་མི་གཞུག། དེ་ཡིན་ན་ང་རོ་ངན་སོང་གི་གནས་ལ་མི་འགྲོ་བར་རིག་གེ་དེ་རེད། ཨོ་ལེ།

ཁྱད་པར་དུ་སངས་རྒྱས་ཀྱི་བསྟན་པ་ཉག་ཕྲ་བ་ལྷག་པར་དུ་འཇམ་མགོན་བླ་མའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ། རླུང་དམར་གྱི་ནང་གི་མར་མེ་ལྟ་བུ། ཤིན་ཏུ་ཉག་ཕྲ་བའི་དུས་སྐབས་དེ་ལ་ཨ་རེ་མེད་པས་ཀྱི་ཉམས་ལེན་ཡག་པོ་ཞིག་མ་མཛད་ན། སང་ཉིན་རྗེས་སུ་ལ།

ལྷད་མ་ཞུགས་པ་རང་རང་སོ་སོའི་བསྟན་པ་རྒྱས་ཐབས་འགྲོ་བ་བདེ་ལྟ་བུ་དག་ལ་བསམ་བློ་མ་བཏང་ན་དེ་ལས་ཉམས་པ་ཅིག་དང་དེ་ལས་སྡུག་པ་མེད་ལེ་རེད། ད་ལྟ་རྒྱལ་ཁབ་ཀྱི་སྲིད་བྱུས་ཡག་པོ་རེད་ཆོས་ལུགས་རང་དབང་རེད། རང་དབང་ཡིན་དུས་གཅིག་གིས་གཅིག་ལ་ཐེ་གཏོགས་གཅིག་གིས་གཅིག་ལ་དམའ་འབེབས།

དེ་ཡིན་དུས། ང་ཚོ་ད་རེས་འདི་འདྲ་ཞིག་གི་ཁྲིད་ཆེན་བརྒྱད་པོ་ཞུ་རྒྱུ་འདི། ཧ་ཅང་གི་དཀོན་པོ་ཧ་ཅང་གི་ཐོབ་རྒྱུ་མེད་ཀྱི་སྐལ་བ་བཟང་པོ་དེ་རེད། ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན་གློག་འགྱུ་སྐད་ཅིག་བར་སྣང་སྟོན་པ་ལྟར་དེ་བཞིན་སངས་རྒྱས་མཐུ་ཡིས་བརྒྱ་ལམ་ན་འཇིག་རྟེན་བསོད་ནམས་བློ་གྲོས་ཐང་འགའ་འབྱུང་ཞེས་པ་ནང་ལྟར་གྱི། དུས་ཚོད་འདི་འདྲ་ཞིག་གི་ནང་ལ་ཁྲིད་ཆེན་བརྒྱད་ཐོབ་རྒྱུ་དེ་ཕལ་ཆེར་ངས་བལྟས་ན་ཡུན་རིང་དུ་ཆགས་དགོས་མེད།

ནུས་པ་འོད་སྲུང་ན་ཡན་ཏི་ཅེ་ལ་མར་འོད་ཀྱང། དོན་གྱི་ལུས་ཀྱི་ཚད་རྣམས་མི་ཚེ་ཚད་བརྗོད་པར་དཀའ། རྒན་ངག་དབང་རུ་ས་ལགས་ཀྱི་བཀའ་དྲིན་ལ་བརྟེན་ནས། ང་འཇིག་རྟེན་འཁོར་བའི་གནས་ངན་དུ་མ་ལྷུང་བར། སངས་རྒྱས་ཀྱི་བསྟན་པ་ལ་བྱ་བ་བྱེད་ཐུབ་པ་དང་ཚེ་མཇུག་འདི་ལ་དེ་བཞིན་གྱི་ཆོས་སྤྱོད་ཐུབ་པ་དེ་ང་རྒན་རིན་པོ་ཆེའི་བཀའ་དྲིན་དེའི་རྟེན་ལ་བརྟེན་ནས་ང་བྱུང་ནི་རེད།

ལོ་ཉི་ཤུ་རྩ་གཉིས་ཀྱི་བར་ལ། རྒན་གྱིས། ཕ་མ་གཉིས་ཀྱིས་བུ་ཕྲུག་སྐྱོང་བ་ནང་ལྟར་གྱི་ཞི་དྲག་གཉིས་ཀྱི་སྒོ་ནས། འོ་ལེ། དེ་ན་རང་ལ་དེ་ནི་པའི་སློབ་སྦྱོང་གནང་བ་དང། འོ་ལེ། རང་ལ་དེ་ནི་དཔེ་ཆ་བསླབས་པའི་བཀའ་དྲིན་ལ་བརྟེན་ནས་ད་ལྟ་ཕྲན་བུ་ཙམ་གྱི་བྱུང་རྒྱུ་དེ། ང་རང་གི་ནུས་པས་ཀྱི་བྱུང་ནི་མ་ནི་རྒན་བཀའ་དྲིན་ཅན་གྱི་ཐུགས་རྗེའི་ཞལ་མཆོད་རེད། འོ་ལེ། དེ་ནས་ཁང་ཆུང་གི་ཚིགས་མའི། ང་རང་གི་བསམ་པའི་འདུ་ཤེས་ཀྱི།

འཆི་བ་མི་རྟག་པ་དེ་དྲན་ན་ང་རོ་དགེ་ཆོས་ཤིག་སྒྲུབ་དགོས་འདུག་སྙམ་པའི་བསམ་པ་རེ་སྐྱེས་ཐུབ་རྒྱུ་དེ་ཡིན་དུས། ཨོ་ལེ། དོ་དགོང་ད་ངས། ཨོ་ལེ་དེའི་མཚམས་ལ་བཞག་ལེ་ཡིན། དེ་འཆི་བ་མི་རྟག་པ་ཤི་ཡ། ཨོ་ལེ་མཚམས་ལ་བཞག་རྒྱུ་དེ་རྟེན་འབྲེལ་གྱི་གནས་བྱས་ན་ཡག་པོ་མི་གདའ། ཡོད་དོ། འཆི་བ་མི་རྟག་པ་དེ་དྲན་པའི་སྒོ་ནས་ཨ་རེ་མེད་པ་ཤི་དྲུག་གི་ཆ་ནས་བཤད།

འཁོར་བ་ལས་གྲོལ་བར་འདོད་དུས་ཀྱི་དེ་ནས་བདག་འདོད་ཀྱི་བསམ་པ་ངེས་འབྱུང་གི་བསམ་པ་དེ་དགོས། ངེས་འབྱུང་གི་བསམ་པ་མེད་པ་ལ། ངེས་འབྱུང་གི་བསམ་པ་མེད་པ་ལ་དེ་ནས། ཡི་དམ་གང་དང་གང་ཡིན་ན་ཡང། བཟླས་བརྗོད་གྲངས། དུང་ཕྱུར་མང་པོ་སོང་ན་ཡང། ཕན་པ་མེད་པར་གནོད་པར་ངོ་ཚ་མེད། དེ་ཡིན་པའི་རྒྱུ་མཚན་གང་རེད། ལམ་གྱི་གཙོ་བོ་རྣམ་པ་གསུམ།

ད་འདི་གི་དོན་ལ་ངས་སྡིག་པ་མི་བསགས་སྙམ་པའི་བསམ་པ་སྐྱེས་པའི་སྒོ་ནས་ཁོ་ལ་སྡུག་དེ་ཨ་སྟེ་ན་དཔེ་ཞིག་ཆགས་འདུག་ཅེ་ན། ང་རང་གི་ཟག་བཅས་ཉེར་ལེན་གྱི་དྲུག་ལྡན་གྱི་ཕུང་པོ་འདི་ད་གོ་ཆོད་ཅིག་མི་གདའ་སངས་ལེན་གྱི་གདའ། སངས་རྒྱས་སྒྲུབ་བྱེད་ཀྱི་ལམ་དེ་འདིའི་སྟེང་ལ་གྲུབ་དགོས་པ་དེ་སྒྲུབ་བྱེད་ཕར་ཞོག་འདི་ངན་སོང་འགྲོ་ཡག་གི་དེ་ནི་ལས་བྱུང་སྟེ་བསགས་ཡ་མ་གཏོགས་ཏེ་འདི་གི་དེ་ནི་གོ་མི་ཆོད་འདུག་བསམ་པའི་བསམ་པ་སྐྱེས་ནས་དེ་དེ་ལ་ལུས་བཏང་བ་དེ་ལ།

མངལ་སྐྱེས་ཁམས་དྲུག་ལྡན་འདིའི་སྟེང་ལ་མེ་འབར་སྲུང་བ་བརྒྱད་ཀྱིས་མོས་པ་དང། བསྐལ་ཆེན་གྲངས་མེད་གསུམ་དུ་ཚོགས་བསགས་དགོས་ན་ལུས་རྟེན་འདིའི་སྟེང་ལ་ཚོགས་བསགས་དགོས་པ་ཡིན་པས། བྲག་ཁུ་དུག་གསུམ་གྱིས་བཟུང་སྟེ་འདི་འཕྲུལ་ལག་ཏུ་གཏོང་བར་མི་བྱ་སྙམ་པས། འདི་ཞིག་གསོ་དགོས་སྙམ་པའི་ཀུན་སློང་གཅིག་ཏུ་བསྒོས་ན་དེའི་ཚ་ཉེ་དེ་ཟ་མ་ཟ། དེ་ཀུན་སློང་གཉིས་གཅིག། དཔེར་ན་དེ་ན་གཞན་འགས།

དེ་ལས་མ་གཏོགས་པའི་སྤྱན་རས་གཟིགས་ཀྱི་ངོས་ལ་དད་པ་འདི་འདྲ་ཞིག་ཁ་ཟ་མི་ཆོག་པ་དང་ཟ་མ་ཟ་མི་ཆོག་པ་དེ་མ་རེད་དེ་ཀུན་སློང་གི་ཐོག་ནས་རང་གི་ཉམས་ལེན་གྱི་རྒྱུད་ཐོག་ཏུ་བཞག་ཡས་ཀྱི་རྒྱུ་མཚན་དེ་ཤེས་དགོས། ང་གྲྭ་ས་ལ་སྐྱོད་པའི་སྒང་ལ། རྒན་ལགས་ཀྱིས